ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་ལ་ཕེབས་པའི་དེ་དག་ཡིན། འདི་ནི་རྒྱལ་སྤྱིའི་གསར་འགྱུར་ཆེ་ཁག་གི་རྒྱབ་ལྗོངས་ངོ་སྤྲོད་བྱེད་ཡག་གི Podcast དཔྱད་ཞིབ་སོགས་ཀྱི་ལས་རིམ་དེ་རེད། ང་ཚེ་བརྟན་དབང་ཕྱུག་ཡིན། གཟའ་འཁོར་སྔོན་མ་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཤིང་ཅང་ནང་སྐོར་སྐྱོད་ཉི་མ་འགའ་ཞིག་བྱས་པའི་རྗེས་ལ་རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཁག་གི་ཐོག་ལའང་གནད་དོན་དེའི་སྐོར་ལ་ཡང་དྲིལ་བསྒྲགས་ཧ་ཅང་ཤུགས་ཆེན་པོ་བྱས་ཡོད་པ་རེད། དེ་རིང་ང་ཚོའི Podcast དཔྱད་ཞིབ་ལས་རིམ་འདིའི་ནང་ལ་ཡང་ཞི་ཅིན་ཕིང་གིས་ཤིན་ཅང་ལ་ཡང་སྐོར་སྐྱོད་བྱས་པའི་དེའི་སྐོར་གྱི་གནས་ཚུལ་ཁག་ཅིག་སྐོར་ལ་ཡང་གླེང་སློང་ཞུ་གི་ཡིན། ད་ཚང་མ་ལོག་ཀའི་གསར་འགྱུར་ནང་གཟིགས་པ་ནང་བཞིན་ཅི་བྱས་གཟའ་འཁོར་སྔོན་མ་གཟའ་མིག་དམར་ཉིན་ཀ་ནས་བྱས་གཟའ་པ་སངས་ཉིན་ཀ་དེའི་བར་དུ་ལ་ལ་ཡང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ཤིན་ཅང་ནང་ལ་ཡང་སྐོར་སྐྱོད་ཉི་མ་བཞི་ཙམ་བྱས་བྱས། སྐོར་སྐྱོད་བྱས་པེ་ཅིང་ཚུར་ལོག་ཡོང་བ་ཚང་མ་བྱས་ཚར་བའི་རྒྱབ་ལ་ཡིན་ན་རྒྱ་ནག་གི་གསར་འགྱུར་བརྒྱུད་ལམ་ཐོག་ལ་ཡང་འདི་སྐོར་གྱི་གནས་ཚུལ་དེ་གཅིག་གསལ་བསྒྲགས་སོང་རེད་དང་དྲིལ་བསྒྲགས་ཤུགས་ཆེན་པོ་ཞེ་པོ་ཅིག་བྱས་སོང་བྱས་ཙང་དེ་རིང་ང་ཚོ་འདི་སྐོར་ལ་ཡང་རོབ་ཙམ་ཞིག་བགྲོ་གླེང་ཞུས་ན་བསམ་བསམ་བྱས་དང་པོ་དེ་ངས་ཞུ་དགོས་བསམ་པ་གཅིག་ལ་ཡང་གཞུང་འབྲེལ་གྱི་གསར་འགྱུར་བརྒྱུད་ལམ་ཐོག་ལ་ཡང་བརྒྱུད་བསྒྲགས་བྱེད་སྟངས་ཀྱི་དང་ཁོའི་རྣམ་པ་དང་དེ་ཚོའི་ཐོག་ལ་ཡང་ང་རའི་མཐོང་ཚུལ་དང་འདི་ཁ་ཤས་ཞུ་ཡ་བྱས། དེ་རྗེས་ལ་ཡང་ད་དངོས་གནས་དེ་རིང་དེ་ཞི་ཅིན་ཕིང་ཤིང་ཅང་འགྲོ་ཡ་དེ་ཁོའི་ནང་དོན་དེ་བལྟས་པ་ཡིན་ན་གཙོ་བོ་ཅིག་ག་རེ་ཡིན་མིན་ཐོག་ལ་ཡང་དོགས་པ་རྒྱལ་སྤྱིའི་ཐོག་གི་ཞིབ་འཇུག་བྱེད་མཁན་ཚོའི་བཤད་སྲོལ་དང་ཡང་ང་རའི་མཐོང་ཚུལ་དེ་ཚོ་བསམ་ཏེ་ཁ་ཤས་ཤིག་ཞུས་ན་བསམ་བསམ་རེ་བྱུང། དང་པོ་དེ་གསར་འགྱུར་དེ་བཤད་པ་ཡིན་ན་སྤྱིར་བཏང་བྱས་པ་ཡིན་ན་ད་ཕལ་ཆེར་རྒྱ་ནག་ནང་ལོགས་དང་ལྷག་པར་དུ་བོད་ནང་ལོགས་བཞུགས་མྱོང་མཁན་མི་ཡིན་པ་ཡིན་ན་ཚང་མས་མཁྱེན་གྱི་རེད་རྒྱ་ནག་གི་དབུས་བརྙན་འཕྲིན་ལས་ཁུངས་འདི་དགོང་ལྟར་བཞིན་ཆུ་ཚོད་ཕྱེད་ཀའི་གསར་འགྱུར་ཡོད་རེད་ད་འདི་རྒྱ་ནག་ནང་ལོག་གི་ཆབ་སྲིད་ཀྱི་བརྒྱུད་བསྒྲགས་བྱེད་ཡག་གསར་འགྱུར་བརྒྱུད་ལམ་དེ་གལ་ཆེ་ཤོས་ཤིག་དང་དེ་ཡིན་ན། དབུས་བརྙན་འཕྲིན་ཁང་གིས་བཏང་བ་མ་ཟད་ཡིན་ན་ས་གནས་ཀྱི་བརྙན་འཕྲིན་ལས་ཁུངས་ཚང་མས་དེ་མཉམ་དུ་བཏང་དགོས་རེད། བྱས་རྗེས་ཡིན་ན་རྒྱུན་དུ་ཡིན་ན་སྤྱིར་བཏང་བྱས་པ་ཡིན་ན་སྐར་མ་སུམ་ཅུ་ཐམ་པ་ཡོད་རེད་དེ་ཡིན་ན་ཁ་སང་གཟའ་པ་སངས་ཀྱི་དགོང་དག་དེ་ལ་ཡང། ཞི་ཅིན་ཕིང་ཤིན་ཅང་ལ་འགྲོ་ཡག་དེ་གནས་ཚུལ་དེ། ཁོ་རང་ད་ག་གཅིག་པོ་ཡང་གསར་འགྱུར་ད་ག་གཅིག་པོ་ཡང་སྐར་མ་སུམ་ཅུ་སོ་གྲངས་བཏང། དེ་འདྲའི་སོང་ཙང་ཁོ་གསར་འགྱུར་གྱི་ནམ་རྒྱུན་གྱི་སྐར་མ་སུམ་ཅུ་ནས་མར་འགྱངས་བྱས་ཡིན་ན་ཧ་ལམ་ཆུ་ཚོད་གཅིག་མན་ཙམ་བྱས་པ་ཞིག་བཏང་སོང་ད་ག་རང་ཡིན་ན་དེ་སྔ་མོ་གཅིག་གི་བྱུང་མྱོང་མེད་པ་དེ་མ་རེད་དེ་ལས་ཡིན་ན་ལས། གནས་ཚུལ་དེ་ནས་ཡིན་ན་རྒྱ་ནག་གཞུང་གིས་ད་རེས་ཞི་ཅིན་ཕིང་ཨ་ནི་ཤིང་ཅང་ལ་འགྲོ་ཡ་དེ་ཡིན་ན་ཞེ་པོ་ཅིག་གི་གལ་ཆེན་པོ་བརྩི་བྱས་ཨ་ནི་གསར་འགྱུར་ད་ག་ཁོ་རང་གཅིག་པོ་སྐར་མ་སུམ་ཅུ་ལྷག་ཙམ་བྱས་བཏང་བ་དེ་ཡིན་ན་ཞེ་དྲག་གིས་ད་ག་ད་འདི་གཅིག་གི་མཚོན་ཐུབ་ཀྱི་རེད་བསམ་གི་འདུག། རྒྱུན་དུ་ངས་གཅིག་རྒྱ་ནག་དབུས་ཀྱི་བརྙན་འཕྲིན་ཁང་གི་དེ་ཚོའི་གསར་འགྱུར་དུ་ཟླ་སྔ་མོ་དང་ཟླ་འགོར་ལས་དེང་སང་ནང་ལྟ་འཁོར་ཐུབ་མི་འདུག་ག་སྤྱིར་བཏང་གི་ཆབ་སྲིད་དྲིལ་བསྒྲགས་གཅིག་པོ་མ་ཡིན་པ་ལྟ་དུས་ཙམ་པ་གཅིག་ཨམ་ཅོག་གིས་ཉན་མི་འདོད་པ་དང་ཨ་ནེ་གཅིག་ཉན་དུས་ཙམ་པ་ད་ཁོང་ཁྲོ་སྒེར་མར་འདི་འདི་ནི་བྱབ་ཆུང་བ་ལ་བསམ་སང་ཅིག་བྱས་རྗེས་གང་ལྟར་ཉིན་ནམ་རྒྱུན་ལྟ་ཐུབ་མི་འདུག་ད་ཡིན་ན་ལས་ཟམ་ཙམ་གནས་ཚུལ་ཆེན་པོ་འདི་ཡོད་དུས་ད་ལས་ཀ་དང་འབྲེལ་བ་བྱས་ལྟ་དགོས་འཁོར་བ་ངས་དོགས་པ་གཅིག་འཕྲུལ་བྲེལ་ཁང་དུ་ལྟ་དུས་ཙམ་པ་རྒྱ་ནག་ཞིབ་འཇུག་བྱེད་མཁན་མང་པོ་གཅིག་གིས་འདི་སྐོར་བཤད་འདུག་བྱས་ཙང་ངས་མང། དབུས་བརྙན་འཕྲིན་ཁང་གིས་ཆུ་ཚོད་ཕྱེད་ཀ་ལྷག་ཙམ་གྱི་གསར་འགྱུར་འདི་ཆ་ཚང་ཞིག་མགོ་ནས་རྐུབ་ཏུ་བལྟས་པས། ཆ་ཚང་འདི་བལྟས་པའི་སྐབས་ལ་ཡང་ང་བར་མཐོང་ཚུལ་ཆེན་པོ་ཞེ་པོ་ཅིག་གཉིས་བྱུང་སོང། དང་པོ་དེ་ག་རེ་འདུག་ཟེར་ན། ཞི་ཅིན་ཕིང་ཕ་གིར་ཤིན་ཅང་ནང་ལོགས་ལ་ད་ཤིན་ཅང་སློབ་གྲྭ་ཆེན་མོ་ཕྱིན་པ་ཡིན་ནི་རེད། རིག་གཞུང་དང་འབྲེལ་བ་ཡོད་པའི་འདི་ས་གནས་འདིར་ཕྱིན་པ་ཡིན་ནི་རེད། གཞུང་གི་ལས་ཁུངས་དང་དེ་འདྲ་བྱས་ག་པར་ཕྱིན་པ་ཡིན་ནི་རེད། ཁོའི་ཕྱིན་སའི་ཁང་པའི་ནང་ལོགས་ཡིན་ནི་རེད་ཁང་པའི་ཕྱི་ལོགས་ཡིན་ནི་རེད། ཧ་ལམ་རེ་ཞིག་ཁྱོད་ཁོར་འདོད་པ་ཡི་གེ་འཇགས་ཤང་རྒྱོ་དང་དེ་ཚོའི་ནང་ལོགས་ལ་ཡ། རྒྱ་ཡིག་མེད་བཞིན་ཡུ་གུར་མིའི་ཡི་གེ་འདི་ནི་ཧ་ལམ་ཁྱོན་མཐོང་ཡ་མི་འདུག་ད་དེ་ཚོ་ཡིན་ན་ད་སྔན་མ་ལོ་ཁ་ཤས་ཤིག་གོང་དང་བྱས་པས་ན་ད་དངོས་གནས་ཧང་སང་ཡག་གི་འགྱུར་ལྡོག་ཆེན་པོ་ཞེ་པོ་ཅིག་རེད་བསམ་གྱི་འདུག་འདི་ངས་ལ་ཡ་ཡུ་གུར་གྱི་སྐད་ཡིག་ལ་ཡ་དོ་སྣང་ཞིག་བྱེད་ཀྱི་ཡོད་ནའི་མེད་ནའི་ད་སྔན་མ་རྒྱ་ནག་དམར་ཤོག་བཙུགས་ནས་བཅས་གང་ལྟར་ཁོང་ཚོས་ཁ་ནས་འཁྱེར་ཡག་ལ་མི་རིགས་གྲངས་ཉུང་གི་ད་སྐད་ཡིག་དང་དེ་ཚོ་ལ་ཡ་ཡིན་ན་ཐོབ་ཐང་དང་འདྲ་ཡོད་རེད་བྱས་བྱས་བཤད་བྱས་འདུག་པ་ལ་ཡ་དངོས་གནས་ཡིན་ནའི་མིན་ནའི་ད་རི་མོ་བྲིས་པའི་སླད་མ་བྱུང་ནས་གང་ལྟར་ཕ་གིར་ཡ་ཙིག་པའི་གང་བྱ་ཡ་ཡི་གེ་དང་དེ་ཚོ་ཡིན་ན་རྒྱ་ཡིག་དང་ཡུ་གུར་སྐད་ཡང་ན་ཅིག་ཁ་སག་པ་ཡིན་ནའི་རེད་འདུག་པ་ལ་ད་བོད་ནང་ཡིན་ནའི་བོད་ཡིག་ཡིན་ན་ད་འདི་བོད་ནང་ད་བོད་ཡིག་ནང་འདུག་ཏོ་ཏོ་ཐོ་ཡང་དུ་ཀང་བྱ་བྱ་ཡིན་ན་ཤིང་ཅང་ནང་ལོགས་ཧ་ལམ་ཁྱོན་ནས་ཐ་མ་དེ་ཞི་ཅིན་ཕིང་གི་ཕ་གིར་ཐུ་ལུ་ཕན་ཟེར་མཁན་དེ་ས་ཁུལ་དེ་འགྲོ་དུས་ཙམ་པ་ཕྱི་ལ་ཡ་ཁང་པ་ཆེན་པོ་གཅིག་སྒང་ལོགས་ལ་ཡ།

འགྲོ་བའི་སྐབས་དེ་ད་ཞེ་པོ་ཅིག་སྔོན་ནས་གྲ་སྒྲིག་བྱས་བྱས་ད་ཟློས་གར་འཁྲབ་ནང་བཞིན་དངོས་གནས་དེ་ཚོ་མཐོང་དུས་ཙམ་པ་དངོས་གནས་བྱང་ཀོ་རི་ཡ་ལ་ཡ་བྱང་ཀོ་རི་ཡའི་ནང་ལོགས་ལ་ད་ཁིམ་ཇུང་ཨུན་དང་ཨང་ཁོའི་པ་པ་དང་དེ་ཚོ་སྔོན་མ་ཡོང་དུས་ཙམ་པ་གཡས་གཡོན་མི་དེ་ཚོ་སྐད་རྒྱག་མིག་ཆུ་བཏང་སྐབས་ད་ཧ་ལམ་ཅིག་ཞི་རོགས་ཅིག་གིས་དགེ་སྒྲོལ་ཅིག་གི་དབང་ད་ཧ་ལམ་དེ་འདྲ་ཅིག་གང་ཟག་ཚད་གཞི་དེར་སླེབས་བསྡད་བཞག། དེ་ཚོ་ཡིན་ན་སྔོན་མ་རིག་གནས་གསར་བརྗེའི་སྐབས་དུ་མའོ་ཙེ་ཏུང་ལ་ཡ་འདི་འདི་བྱེད་ཅེས་མའོ་ཙེ་ཏུང་ཐེན་ཨན་མོན་དང་ཐོན་ཡོང་དུས་འདི་འདི་བྱེད་ཡ་རུ་མི་ཤེས། ད་དེ་འདྲ་མ་བྱས་པ་རྒྱ་ནག་ནང་ལོགས་ལ་ཡ་མ་བྱས་པ་ཞེ་དྲག་གི་རྒྱུན་རིང་པོ་ཕྱིན་ཚར་བ་རེད་བྱས་ཙང་ང་འདི་ནས་ཡིན་ན་དངོས་གནས་ད་རྒྱ་ནག་ད་འདས་པའི་ལོ་གཅིག་གཉིས་ཤིག་ནང་ལོགས་ལ་ཡ། རྩ་བའི་ཐོག་ནས་འགྱུར་ལྡོག་ཕྱིན་བྱས་མར་གོམ་པ་རྒྱབ་བཤིག་སོང་རེད། ཨ་ནི་ཁ་ཅིག་ཟེར་ཡག་བྱས་ན་དེ་རིང་ཁ་སང་སྤྱི་ཚོགས་དྲ་ལམ་ཐོག་ལ་ཡང་རྒྱ་མི་འདི་འདྲས་ད་རྒྱ་ཡིག་ནང་ལོགས་ལ་ཡང་ཁ་ཅིག་གིས་ཟེར་གྱི་འདུག་ཨང་ད་དེ་རིང་ཁ་སང་ནི་རྒྱ་ནག་འདི། བྱང་ཀོ་རི་ཡའི། པར་མ་གཉིས་པ་དེ་ཆགས་བསྡད་ཡོད་རེད་ད་བྱང་ཀོ་རི་ཡའི་གཉིས་པ་དེ་ཆགས་བསྡད་ཡོད་རེད་ཅེས་བཤད་ཀྱི་འདུག་ཨང། དངོས་གནས་ང་རང་དེ་རིང་འདི། བརྙན་འཕྲིན་དེ་ད་ག་འདྲ་རྒྱུན་དུ་འཁོར་ནས་རྒྱ་ནག་གི་དབུས་བརྙན་འཕྲིན་ཁང་གི་གསར་འགྱུར་དེ་ང་ཚོས་རྟག་པར་ལྟ་གི་མེད་ཙང་རྒྱུན་དུ་འཁོར་ནས་འདི་འདྲ་ཡོད་ན་འདི་འདྲ་ཡིན་ན་མིན་ན་གང་ཤེས་དེ་རིང་ལྟ་དུས་ཙམ་པ་དངོས་གནས་ད་བྱང་ཀོ་རི་ཡའི་དེམ་དེབ་ནང་བཞིན་ཅིག་གི་དེ་འདྲའི་མཐོང་ཚུལ་བྱུང་བྱས་ད་དངོས་གནས་རྒྱ་ནག་འགྱུར་ལྡོག་ཞེ་པོ་ཕྱིན་བཞག་ཨ་ནི་དེའི་རྗེས་ལ་ཡ་ད་ཁོ་ནང་དོན་ལ་བལྟས་པ་ཡིན་ན་ད། ཨ་ད་ཆུ་ཚོད་ཕྱེད་ཀ་ལྷག་ཅིག་གང་རེད་ཡ་ད་མང་ཆེར་ད་ཞི་ཅིན་ཕིང་སྐད་ཆ་འདི་ཐེངས་གཅིག་གཉིས་བཤད་འདུག་མི་ཤེས་མང་ཆེ་བ་གིས་བརྙན་འཕྲིན་ཁང་གི་ད་ཁོ་བརྙན་འཕྲིན་བཤད་ཉེ་འབྱོར་བ་ཁོ་ཅིག་བཤད་བྱས་བསྡད་གི་འདུག་ཞི་ཅིན་ཕིང་འདི་ལབ་རེད་འདི་ལབ་རེད་འདི་བཤད་པ་རེད་མི་འདི་ཐུག་པ་རེད་ཅི་ཅི་ཅི་འདི་ལབ་བསྡད་གི་འདུག་ཆ་ཚང་ཆུ་ཚོད་ཕྱེད་ཀ་ཆ་ཚང་ཉན་ཚར་དུས་ད་ང་ཚོར་ཅིག་བོད་པ་ཅིག་ངོས་ནས་ཞི་ཅིན་ཕིང་ཕ་གིར་ཤིན་ཅང་ཕྱིན་ཟེར་དུས་ད་མི་རིགས་ཀྱི་སྲིད་བྱུས་ཐོག་ལ་ཡང་སྐད་ཆ་གསར་བ་ག་རེ་བཤད་ཡོད་མེད་དང་དེ་ཚོ་ཡིན་ན་ད་དོ་སྣང་ཆེན་པོ་ཞེ་པོ་བྱེད་དགོས་རེད་བྱས་རྗེས་ཡིན་ན་དེ་ཚོ་ཤེས་ཡག་གི་འདོད་པ་ཤུགས་ཆེ་ཤོས་ཡོད་རེད་བྱས་ཙང་ང་རས་དོ་སྣང་ཞེ་པོ་བྱས་པ་དེ་ལས། སྤྱིར་བཏང་རེ་བྱས་པ་ཡིན་ན། ཆུ་ཚོད་ཕྱེད་ཀ་ལྷག་ཙམ་བཤད་བསྡད་ཀྱི་འདུག་ད་འདི་ནང་མང་པོ་ཕྱི་ལྟར་ཚིག་སྦྱོར་དེ་རྒྱ་ནག་གཞུང་གིས་ད་རྒྱུན་དུ་ཁོ་ནས་བཤད་བསྡད་ཡག་འདི་རེད་མང་ཆེ་དེ་འདྲ་བཤད་བསྡད་ཀྱི་འདུག་མི་ཤེས། ཞེ་པོ་ཅིག་མངོན་གསལ་དོད་པོ་ཞེ་པོ་ཅིག་འོ་ད་འདི་སྲིད་བྱུས་གསར་བ་ཞེ་པོ་ཅིག་འདུག་ཨ། དེ་འདྲ་བསམ་པའི་འདྲ་གལ། དམིགས་བསལ་གྱི་འདྲ་ཅིག་གལ་ཡོད་པའི་དོ་སྣང་གལ་མ་བྱུང། ང་དང་ཞི་ཅིན་ཕིང་ཤིན་ཅང་འགྲོ་ཡ་དེ་ཡིན་ན་ད་ཤིན་ཅང་ནི་རྒྱ་ནག་ནང་ལོག་གི་མི་རིགས་ས་ཁུལ་གལ་ཆེ་ཤོས་ཅིག་ཆགས་བསྡད་པ་རེད། མི་རིགས་སྲིད་ཇུས་དང་འབྲེལ་བ་ཆེན་པོ་ཞེ་པོ་ཆགས་བསྡད་ཡོད་རེད་ལེ། ཡིན་ནའི་ཁོའི་རྒྱུད་བཅས་ཅིག་མཐོང་དུས་ཙམ་པ་ངའི་སེམས་པའི་ནང་ལོག་ལ་ཡ་ད། ད་རིང་གི་འདིའི་ཆབ་སྲིད་དོན་སྙིང་གལ་ཆེ་ཤོས་དེ་ཡིན་ན། མི་རིགས་སྲིད་ཇུས་ཐོག་ལ་ཨ་ཡིན་བསམ་ཚང་རེ་ཞིག་མཐོང་ཚུལ་དེ་བྱུང། འདི་ངའི་མཐོང་ཚུལ་འདི་ལ་ཡ་འདོད་པ་ལ་ཡ་རྒྱ་ནག་སྐོར་ཞིབ་འཇུག་བྱེད་མཁན་འདུག་པ་རྒྱ་མི་འདི་འདུག་པ་ལྟ་དེར་གསར་འགྱུར་བརྒྱུད་ལམ་ཐོག་ལ་བཤད་མཁན་མང་པོ་རེད་ཡང་ཕྱི་རྒྱལ་འདི་བཤད་མཁན་མང་པོ་རེད་དེ་ཚོའི་ཁག་ཅིག་གིས་ཡིན་ན་ལྟ་ཚུལ་འདི་བྱུང་ཤག་འདི་བྱུང་ཡག་དེ་ག་རེར་ཐུག་སོང་ངས་བྱས་ན་གཅིག་བྱས་ན་ད་རིང་འདི་ཞི་ཅིན་ཕིང་གིས་ཤིན་ཅང་འགྲོ་ཡག་འདི་ཡིན་ན་མི་རིགས་ཀྱི་གནད་དོན་གཙོ་བོ་མིན་པ་བྱས་ཁོ་ལས་གལ་ཆེ། ད་ཡིན་ན་ད་ལོའི་ལོ་མཇུག་ལ་ཡང་རྒྱ་ནག་དམར་ཤོག་གི་ཚོགས་འདུ་ཚོགས་རྗེས་ཡིན་ན་ཞི་ཅིན་ཕིང་གི་ལས་དུས་གསུམ་པོ་དེ་ཆགས་དགོས་རེད། ད་ལས་དུས་གསུམ་པོ་དེ་ཡིན་ན། སྔ་མོའི་ད་ཏེང་ཞའོ་ཕིང་ནས་ད་ལྟ་བར་དུ་ལས་དུས་གཉིས་ཡིན་མི་བྱེད་མ་ཆོག་པའི། ཁོས་ཅིག་སྒྲིག་གཞིར་འགྱུར་བ་དེ་ལ་ཡང་གཏོར་བཤིག་ཞིག་བཏང་རྗེས་ཡིན་ན་ལས་དུས་གསུམ་པོ་བྱེད་དུས། ཞི་ཅིན་ཕིང་ལས་དུས་གསུམ་པོ་བྱེད་ཡག་གི་ཁོར་ཡུག་ཞིག་སྐྲུན་དགོས་རེད། དེ་བྱས་ཙང་ངས་བྱས་ན་ཕལ་ཆེར་མི་རིགས་ཀྱི་གནད་དོན་ལས་འདི་གལ་ཆེ་མེད་འགྲོ་བསམ་བཟང་ཅེས་ང་རའི་ཚོར་དང་མཐོང་སྣང་དེ་འདི་བྱུང་ལ་འདུག་པ་ལ་ཡ་ཞིབ་འཇུག་བྱེད་མཁན་མང་པོས་འདི་ཤེས་ཀྱི་འདུག་ག་རེ་རེད་ཟེར་ན་ནད་ཡམས་བྱུང་རྗེས་ནི་ཞི་ཅིན་ཕིང་ལྟ་མ་ཙང་ཏོ་བ་ཅིག་རྒྱ་ནག་ནང་ཁུལ་ས་ཁུལ་འདི་ལ་ད་ཁྱུག་ཁྱུག་ཆེན་པོ་དེ་ལས་ཡིན་ནའི་རྦད་དེ་གལ་ཆེན་པོ་ཅིག་ཉེ་དུས་རང་ཕྱི་ལོག་ལ་ཕྱིན་རྗེས་རྒྱ་ནག་གི་དྲིལ་བསྒྲགས་ནང་ལོག་ལ་ཞེ་པོ་སྟོན་ཡག་གི་གནས་ཚུལ་གལ་ཆེ་ཤོས་རིགས་གཙོ་བོ་ཞིག་གཉིས་བྱུང་སོང་ཨ་གཅིག་དེ་ནི་ཉེ་དུས་ཟླ་བ་བདུན་པའི་ནང་ལོག་ལ་ཡ་ཧོང་ཀོང་ཕྱིན་པ་རེད། གཞན་པ་དེ་ནི་ད་ད་རིང་འདིར་ཤིན་ཅང་ལ་ཡང་ངས་དེ་རིང་ཞོལ་མི་ནང་ཤེས་བྱ་རྦད་དེ། སྐར་མ་སུམ་ཅུ་ལྷག་ཙམ་ཞིག་གི་རྦད་དེ་གསར་འགྱུར་སྟོན་གྱི་བསྡད་སོང་ཨ། ས་ཆ་དེ་གཉིས་གཉིས་ཆ་ཡིན་ན་ག་རེ་ཟེར་ན། གཅིག་བྱེད་དུས་ང་ཚོ་ཕྱི་ནས་བལྟས་པའི་སྐབས་ལ་ཡང་ད་ས་ཆ་དེ་གཉིས་ཡིན་ན་ཞི་ཅིན་ཕིང་སླེབས་པའི་རྗེས་ལ་ཡང་དངོས་གནས་རྦད་དེ། གཏོར་བཤིག་རེ་ཞིག་བཏང་རྗེས་ད་ཧོང་ཀོང་གནས་སྟངས་དེ་ནི་རྒྱལ་ཁབ་གཅིག་དང་ལམ་ལུགས་གཉིས་ཀྱི་སྲིད་བྱུས་འོག་ལ་ཡིན་ན་ཧོང་ཀོང་འདི་ཞེ་དྲག་གི་གལ་ཆེན་པོ་དང་ཨ་ནི་རང་དབང་ངེས་ཅན་ཡོད་དགོས་ཅིག་ནས་ད་རེས་ཁ་སང་ཡིན་ན་ཧ་ལམ། གཅིག་རྒྱ་ནག་དང་ཁྱད་པར་མེད་པའི་བཟོ་འདྲ་ཅིག་བཟོས་བྱས་བྱས་འཛམ་བུ་གླིང་ཁོ་རའི་ཐོག་ལ་ད་སྐྱོན་བརྗོད་བྱེད་གཙོ་བོ་ཅིག་ཆགས་བསྡད་ཡོད་རེད། ཨ་ནི་ཤིན་ཅང་དེ་བས་བརྗོད་མི་དགོས་རེད་ད་ཤིན་ཅང་ནང་ལོག་བསྡད་པའི་ལོ་མང་པོ་ཅིག་ནང་ལ་ཡང་ཡིན་ན་ཡུ་གུར་མི་རིགས་དང་ཧ་སག་པ་དང་འདི་ཚོ་ཡིན་ན་གང་ལྟར་མི་ས་ཡ་གཅིག་ལྷག་ཅིག་ཨ་ནི་བཀག་ཉར་བྱས་བྱས་བཞག་ཡོད་རེད་བྱས་བྱས་ཡིན་ན་ད་རེས་ཁ་སང་འཛམ་བུ་གླིང་ནང་ལོག་ལ་ཡང་རྒྱ་ནག་གིས་དེ་ནི་མི་རིགས་རྩ་གཏོར་གྱི་སྲིད་ཇུས་རེད་ཅེས་བྱས་ཚེ་སྐྱོན་བརྗོད་བྱེད་ནུས་ཤུགས་ཆེན་པོ་ཞིག་ཡོད་རེད་ཅེས་དང། དངོས་གནས་ང་ཚོ་ཕྱི་ནས་ཧོབ་དེ་ཁར་བལྟས་པས་ན། དེ་ས་ཆ་འདི་ཉིད་ནི་ཞི་ཅིན་ཕིང་གི་སྲིད་ཇུས་འོག་ལ་ཡར་འཕེལ་དང་ལས་ཀ་ཞིབ་ཕྱིར་ལས་ཀ་ཉན་པ་བྱས་རྗེས་ཡིན་ན་ཕམ་ཉེས་ཞིག་བྱུང་པས་ཨིན་ལྡེ་ཚོར་ཅིང་དེ་ཡོང་སྲིད་པ་ལས་ཡིན་ནའི་ཕི་ཁའི་རྒྱ་ནག་ནང་ལོགས་རྒྱ་ནག་གི་ཆབ་སྲིད་ཁོར་ཡུག་དང། ཁོ་རང་ཚོའི་ཕི་ཁའི་ཡ་གཅིག་གི་བསམ་བློའི་གཏོང་ཕྱོགས་དང་དེ་ཚོའི་ངོས་ནས་བྱས་པས་ན་གཅིག་བྱས་ན་ཞི་ཅིན་ཕིང་གི་དེ་ཁོ་རའི་བྱས་རྗེས་ཡོད་ན་མེད་ན་གཅིག་བསྟན་ཡག་གྱི་ཡིན་སྲིད་པར་སེམས་ཀྱི་འདུག་དེ་འདྲ་སོང་ཙང་ཁ་སང་ཕི་ཁའི་ཞི་ཅིན་ཕིང་ཧོང་ཀོང་ཕྱིན་པའི་སྐབས་ཡིན་ན་ཧོང་ཀོང་ནང་ལོགས་ད་ཧ་ལམ་གཅིག་མི་གཅིག་གིས་མ་དོན་ཅན་ཡིན་ན་ངོ་རྒོལ་བྱེད་མཁན་བྱུང་ཡོད་མ་རེད་བྱེད་ནུས་ཡང་ཡོད་མ་རེད་བྱས་ན་བཙོན་ཁང་བཅུག་གི་རེད། ད་རིང་ནི་ཤིན་ཅང་ནང་ལོགས་འགྲོ་དུས་ད་པ་ཡིན་ན་ཞི་ཅིན་ཕིང་དེ་སྔོན་ལ་ཡ། ཉིས་སྟོང་བཅུ་བཞི་ལོར་ལ་ཡ་ཤིན་ཅང་ཕྱིན་པའི་སྐབས་ཡིན་ན་བམ་འབར་བའི་གནས་ཚུལ་གཅིག་གཉིས་བྱུང་པ་རེད་ད་སུ་ད་ཏུར་བིན་ད་རིང་རྦད་དེ་ཞི་འཇམ་འཇམ་ད་རེད་མི་མང་ཅིག་གིས་ཡ་བཅུག་བཞག་ཡོད་རེད་གལ་ཆེ་ས་གལ་ཡོད་མ་རེད་པ། དེ་འདྲ་སོང་ཙང་རྦད་དེ་ཞི་ཅིན་ཕིང་གིས་དེ་རྣམ་པ་བསྟན་ཡག་ཞེས་ད་ག་ཟླ་ངའི་དབང་སྒྱུར་འོག་ལ་ཡིན་ན་ས་ཆ་རྙོག་གྲ་ཚ་བ་དེ་ཉིན་གཉིས་ཅར་ལོ་ད་འཇམ་ཐིང་ཐིང་བཟོས་བྱས་པའི་དེ་རིང་ཁ་སང་ཨན་ཤིན་ཅང་ཆ་བཞག་མིན་པའི་ད་ཟློས་གར་འཁྲབ་མིག་ཆུ་བཏང་གཞས་བཏང་ཡུ་གུར་དེ་ཚོས་ཡུར་ཅིག་ཨེ་ནས་འཇུ་འཇུ་འཐམ་འཐམ་དང་ག་ད་ཁོའི་སྟོབས་ཤུགས་དང་བྱས་རྗེས་དང་འབྱོར་བ་འདི་ཚོ་བསྟན་ཡག་གི་མིག་སྒྱུར་ཞིག་དང་དེ་ཚོའི་ཆེད་དུ་མེད་འགྲོ་བསམ་སང་ཅིག་གཙོ་བོ་དེ་འདི་རེ་བྱུང་ཨ་འདིའི་སྐད་འདྲ་ཡིན་ན་གཉིས་པ་དེ་ངས་དེ་བསམ་གྱི་འདུག་ད་ལོའི་ལོ་དེའི་ནང་ལོགས་ལ་ཡ། རྒྱ་ནག་ལ་ཡང་ད་བར་ཆད་ཞིག་ཆེན་པོ་བྱུང་སོང་ང་དང་པོ་དེ་ནད་ཡམས་གྱི་བཀག་ཡག་གི་ད་ད་ལྟའི་ལས་ཀ་དེ་ཡིན་ན། ཨ་ལེ་ཧྲང་ཧའི་ནང་ལོགས་ལ་ཡང་བཀག་སྡོམ་བྱས་རྗེས་མི་འགྲོ་སྐྱོད་མ་བྱུང་བྱས་རྗེས་ད་དཀའ་ངལ་འཕྲད་མང་པོ་བྱུང་པ་ད་དེ་རིང་ཁ་སང་ཡིན་ན་པེ་ཅིན་ད་གྲོང་ཁྱེར་ཆེ་ཁག་མང་ཆེ་ལ་ཡང་རྒྱ་ནག་གི་སྤྱི་ཚོགས་དྲ་ལམ་གྱི་དེ་ཚོར་བལྟས་པ་ཡིན་ན་ད་དངོས་གནས་ཧང་སང་ཡག་རེད་འདུག་ཨང་དེ་རིང་ཁ་སང་དཔེར་ན་ཆ་བཞག་ན་པེ་ཅིན་ད་བར་ང་ཚོ་ད་བར་ངོ་ཤེས་མི་དེ་གྲས་ཁ་ཤས་བསལ་ཅིང་ད་རྒན་འཁོགས་ཕ་མ་ལོ་བརྒྱད་ཅུ་གྱ་གྲངས་སླེབས་བསྡད་ཡོད་དེ་ལས་གང་ད་ཉི་མ་གསུམ་གསུམ་ལ་ཡང་ཕི་གས་ཡ་ན་ཚ་ཡོད་མེད་བརྟག་དཔྱད་བྱེད་གར་རེ་རེར་བང་བསྒྲིགས་ཏེ་ཆུ་ཚོད་གཉིས་གསུམ་སྒུག་བྱས་ཡིན་ན། ལྷ་བ་གི་པེ་ཅིན་ལ་འདི་ལྟར་དེར་ག་ཚ་གྲང་འདི་ག་ཧ་ལམ་བཞི་བཅུ་སུ་སླེབས་འགྲོ་འདུག་འདི་ལས་ཨེ་ནི་འདི་ཚོའི་འོག་ལ་ཡང་ཉི་མའི་འོག་ལ་བང་བསྒྲིགས་ཏེ་བསྡད་རྒྱ་ཧ་ལམ་རྒན་འཁོགས་འདི་ཚོ་ཤི་གྲབས་ཤི་གྲབས་བྱེད་ཀྱི་འདུག་ཅེས་བྱས་ཟེར་གྱི་འདུག་ཨང་དེ་འདི་སོགས་པའི་ཏག་ཏག་དཔལ་འབྱོར་གྱི་གང་དག་གནས་སྟངས་དེ་དེ་རིང་ཁ་སང་ཡིན་ན་ཞེ་དྲག་གི་ཉམས་ཉེས་ཆེན་པོ་བྱུང་བསྡད་ཡོད་རེད། སྤུ་གུ་སྐྱེ་ཡག་གི་གྲངས་ཀ་དེ་ཉུང་རུ་ཕྱིན་ཤག་ད་རྒྱ་ནག་གི་ད་བསྡོམས་རྩིས་འདིར་བལྟས་པ་ཡིན་ན་ག་པར་བལྟས་པ་ཡིན་ན་ད་ད་ལོ་སྟོང་དགུ་གནས་བཞི་བཅུ་བར་ཆད་ཆེན་པོ་རེད་འདུག་ཨང། འདི་འདྲས་ཅིག་གི་མང་པོ་ཅིག་ཡོང་པའི་སྐབས་དེ་ཡིན། རྒྱ་ནག་ནང་ལོགས་དངོས་སུ་རང་ཕི་ཁའི་རྒྱ་ནག་གཞུང་ནང་ལོགས་ལ་ཡང་ཞི་ཅིན་ཕིང་ལ་ཁ་གཏད་བཅག་བྱས་ད་ལོའི་ལོ་མཇུག་ཚོགས་འདུའི་ཐོག་ལ་ཡང་ཞི་ཅིན་ཕིང་འགོ་ཁྲིད་མུ་མཐུད་བྱས་བྱེད་མ་བཅུག་ཡག་དང་འདི་འདྲས་བཟུམ་དེ་དང་ཞེ་དྲག་ཁག་པོ་ཡིན་གྱི་རེད་ལས་ཡིན་ནའི་ལས། རྒྱ་ནག་གཞུང་འབྲིང་ནང་ཁུལ་ལ་ཡང་ཡིན་ཞི་ཅིན་ཕིང་གི་བྱེད་སྟངས་དང་དེ་ཚོ་ལ་ཡང་གང་དག་དངོས་སུ་མངོན་གསལ་དོད་པོའི་ཐོག་ནས་ཁ་གཏད་བཅག་མཁན་མེད་ནའི་ཁོའི་སྤྱིར་བཏང་ཁོར་ཡུག་ཆབ་སྲིད་ཁོར་ཡུག་ངོས་ནས་བཤད་པ་ཡིན་ན། འདི་ལ་ཡང་ཡིན་ན་འདོད་པ་མེད་མཁན་ད་དེ་འདྲ་ཡིན་ན་ཤུགས་ཆེན་པོ་ཞིག་ཡོད་ཀྱི་རེད་བསམ་གྱི་འདུག་ད་དེ་ཚོ་ད་ཕལ་ཆེར་སྤྱིར་བཏང་ང་རང་ཚོས་ཕར་ག་འདྲས་བྱས་པའི་ནང་ལ་ཡོད་པ་དེ་ཡིན་ན་གཏན་འཁེལ་བ་རེད། འདི་འདྲས་ཅིག་ཡོད་པའི་སྐབས་དེ་ཡིན་ན་ཞི་ཅིན་ཕིང་གིས་ད་གང་དག་མ་ཕྱི་ལ་ཐོན་བྱས་དྲིལ་བསྒྲགས་ཀྱི་ལག་ཆ་ཚོ་བེད་སྤྱོད་བཏང་བྱས་མི་མང་གིས་ད་གང་དག་ཅིག་གིས་དེ་སྔོན་གྱི་འགོ་ཁྲིད་ཅང་ཙེ་མིན་དང་ཧུའུ་ཅིན་ཐའོ་དང་དེ་ཚང་མ་དང་མ་འདྲ་གི་ཞི་ཅིན་ཕིང་གི་གང་ལྟར་གནས་སྟངས་འབྱོར་བ། ད་ལྟ་པན་ཆེན་རིང་ཤིན་ཅང་ཕྱིན་པའི་སྐབས་ལ་ཡང་མི་སྐད་བརྒྱབ་པ་ང་ཚོའི་མི་མང་གི་གཙོ་འཛིན་བཤད་ད་དེ་ཚོ་གང་ཚིག་དེ་ཚོ་བེད་སྤྱོད་མ་བཏང་པ་ད་ལོ་བེད་ད་སུམ་ཅུ་བཞི་བཅུ་ཕྱིན་པ་རེད་སྔོན་མ་མའོ་ཙེ་ཏུང་དང་དེ་ཚོ་སྐབས་ཡང་ཤི་བེད་སྤྱོད་བཏང་དེ་ཚོ་ཚང་མ་སླར་ཡང་བསྐྱར་གསོ་བྱེད་དགོས་ད་གང་ལྟར་དེ་གཉིས་ཅང་ཙེ་མིན་དང་ཧུའུ་ཅིན་ཐའོ་མ་འདྲ་གི་འགོ་འཁྲིད་ཆེན་པོའི་རྣམ་པ་ཇི་ལྟར་འཁུར་ཡོད་ཅིག། བཟོ་ཡག་དེ་ནི་གཅིག་གལ་ཆེན་པོ་ཡིན་དུས་སོང་ཙང། ངས་བྱས་པ་ཡིན་ན་ད་རེས་ཤིན་ཅང་ལ་ཡར་འཕེལ་བསྐྱོད་ཡག་དེ་ཡིན་ན། སྐོར་སྐྱོད་བྱེད་ཡག་དེ་ཡིན་ན། གཅིག་མི་རིགས་ཀྱི་གནད་དོན་ཐོག་གི་གང་ལྟར་སྲིད་ཇུས་གསར་པ་ཅིག་སྤེལ་ཡག་གཙོ་བོ་དེ་མེད་པ་བྱས་དེ་ལས། ད་ལྟ་ཞི་ཅིན་ཕིང་གིས་དེ་གང་ལྟར་ལོ་མཇུག་གི་དམར་ཤོག་གི་ཚོགས་འདུ་དེའི་ཐོག་ལ་ཡར་ཐག་མུ་མཐུད་བཅད་ནས་ལས་དུས་གསུམ་པ་དེ་བྱེད་ཡག་གི་ཆེད་དུ། ད་རེས་གལ་སྲིད་རྒྱ་ནག་གཞུང་ནང་ཁུལ་དུའང་ཡར།